གསན་མཁན་རྣམ་པ་སྐུ་ཁམས་བཟང་དེ་བོད་ལ་རྒྱང་ལྟ་ཟེར་བའི་ལས་རིམ་དེ་ཡིན། ལས་རིམ་འདིའི་ནང་ང་ཚོས་མཐོང་ཐོས་བྱུང་བའི་བོད་ཀྱི་གནས་ཚུལ་ལ་དྲན་གསོ་དང་བརྗེད་པར་དཀའ་བའི་ལོ་རྒྱུས་ལ་དཔྱད་ཞིབ་ཞུ་གི་ཡོད། དེ་རིང་གི་ལས་རིམ་ནང་འདི་གའི་གསར་འགོད་པ་རྒྱལ་མཚན་ཆོས་གྲགས་ལགས་ལྷན་དུ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོའི་ལྷ་སའི་ཞི་རྒོལ་ཆེན་མོའི་སྐབས་སུ་ཁོང་རང་ལ་འཕྲད་པའི་གནས་ཚུལ་གྱི་སྐོར་ལ་བགྲོ་གླེང་ཞུ་གི་ཡིན། དེའི་སྐབས་ཡང་ང་ཚོ་གཙུག་ལག་ཁང་ནང་ལོགས་ལ་ཡར་ཡོང་རྗེས། གཙུག་ལག་ཁང་གི་ཕྱི་ནང་བར་གསུམ་ཚང་མ་ལ་མ་ཉི་ཁང་ཞེས་སྤྱི་ལོ་ཆིག་སྟོང་དགུ་བརྒྱ་བརྒྱད་ཅུ་གྱ་བརྒྱད་ལོའི་སྤྱི་ཟླ་གསུམ་པའི་ཚེས་ལྔའི་ཉིན་མོ་བོད་ཀྱི་རྒྱལ་ས་ལྷ་སའི་ནང་དགའ་ལྡན་དགོན་པའི་དགེ་འདུན་པ་ཚོས་དབུ་ཁྲིད་དེ་རྒྱ་ནག་གཞུང་ལ་ངོ་རྒོལ་གྱི་ལས་འགུལ་གཞི་རྒྱ་ཆེན་པོ་ཞིག་སྤེལ་ཡོད་པ་དེ་ནི་བརྒྱད་ཅུ་གྱ་བདུན་ལོའི་སྤྱི་ཟླ་དགུ་པའི་ཚེས་ཉི་ཤུ་བདུན་དང་སྤྱི་ཟླ་བཅུ་པའི་ཚེས་གཅིག་བཅས་ལ་འབྲས་སྤུངས་དགོན་པའི་དགེ་འདུན་པ་དང་དེ་རྗེས་སེ་ར་དགོན་པའི་དགེ་འདུན་པས་དབུ་ཁྲིད་དེ་ལྷ་སའི་སེར་སྐྱ་མི་མང་གི་ཞི་བའི་ངོ་རྒོལ་གྱི་ལས་འགུལ་ཞིག་བྱུང་ཡོད་པ་བཅས་ནི་ལྔ་བཅུ་ང་དགུ་ལོར་རྒྱ་ནག་གི་བཙན་འཛུལ་ལ་ངོ་རྒོལ་གྱིས་བོད་མིའི་རང་དབང་གྱེན་ལངས་བྱས་པའི་རྗེས་ལ་ལྷ་སའི་ནང་བརྒྱད་ཅུ་གྱ་བདུན་དང་གྱ་བརྒྱད་གྱ་དགུ་བཅས་ལ་བོད་མི་སེར་སྐྱ་ཡོངས་ནས་རྒྱ་ནག་གི་དབང་བསྒྱུར་ལ་ཞི་བའི་ངོ་རྒོལ་ལས་འགུལ་ཆེ་ཤོས་ཤིག་ཆགས་ཡོད་པ་རེད། རྒྱལ་མཚན་ཆོས་གྲགས་ལགས་ནི་བརྒྱད་ཅུ་གྱ་བརྒྱད་ལོའི་སྤྱི་ཟླ་གསུམ་པའི་ཚེས་ལྔའི་ཉིན་མོའི་བོད་མིའི་ཞི་རྒོལ་དེའི་སྐབས་སུ་ལྷ་ལྡན་གཙུག་ལག་ཁང་གི་ནང་སྨོན་ལམ་ལ་ཞུགས་བཞིན་པའི་སེ་ར་དགོན་པའི་དགེ་འདུན་པ་ཞིག་ཡིན་པས་ཁོང་གིས་དེའི་ཉིན་གྱི་གནས་ཚུལ་ལ་དྲན་གསོ་གནང་བར། དེའི་ལོ་དེ་ནི་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་དེ་ལྷ་སའི་གཙུག་ལག་ཁང་ལ་གདན་ས་གསུམ་དང་ཨ་ནེ་ད་གདན་ས་ཁག་དང་དེ་དེ་ནས་དགོན་སྡེ་ཁག་མཉམ་དུ་ད་ཚོགས་ཡག་གི་ལོ་མཐའ་མ་དེ་ཆགས་བསྡད་ཡོད་རེད། ང་དེ་དུས་ད་ནས་ད་ཚུལ་སྟངས་དེ་ཨ་ནེ་སྨོན་ལམ་ལ་ཡ་ཨ་ནེ། ཞུགས་ཡག་དེ་ཨ་ནི་ཐེངས་མ་དང་པོ་དེ་ཆགས་བསྡད་ཡོད་ཨ་ནི་ང་དེ་དུས་སེ་ར་དགོན་པ་ལ་ཡང་ཨ་ནི་ཆོས་ཞུགས་བྱས་རྗེས་ཨ་ནི་སེ་ར་དགོན་པའི་སྒྲིག་ལ་ཚུད་ཨ་ནི་དེའི་ལོ་དེ་ལ་ཡང་ཨ་ནི་ལྷ་ལྡན་ཆོ་འཕྲུལ་སྨོན་ལམ་ཆེན་མོ་ལ་ཡང་ཨ་ནི་ཐེངས་མ་དང་པོ་ཞུགས་ཡག་རག་སོང་ཨ་ནི་དེའི་ལོ་དེ་ལ་ཡང་ཨ་ནི་སྨོན་ལམ་གྱི་ཉི་མ་ཐ་མ

གཙུག་ལག་ཁང་གི་ཕྱི་ནང་ཚང་མ་སྒོ་བརྒྱབ་རྗེས་མ་ཐག་ཏུ་དྲན་གསོ་བྱས་མི་འདུག་ཕྱི་ལོགས་ནས་ཡ་ཨ་ནི་རྒྱ་མིའི་དམག་མི་ཨ་ནི་ཐོག་ཀའི་སྒང་ལ་ཡ་སྐས་འཛེག་དེ་འདྲས་བཙུགས་ནས་ཡ་ད་ཡོང་ཨ་ནི་དེ་ནས་དམག་མི་མང་པོ་ཞེ་དྲག་ཅིག་ནང་ལོགས་ཡ་སྡོད་ཡོང་གི་འདུག་ཨ་ནི་དེ་ནས་རང་ཚོ་བྱེད་མི་དགོས་འདུག་ནང་ལོགས་ལྷག་བསྡད་པའི་ཨ་ནི་དགེ་འདུན་པ་དང་མང་ཚོགས་མང་པོ་ཞེ་དྲག་འདུག་ཨ་ནི་མང་པོ་ཅིག་ཡ་གཙུག་ལག་ཁང་གི

ཨ་ནི། ད། གཙུག་ལག་ཁང་གི་ཕྱི་ནང་བར་གསུམ་ཚང་མ་ལ་དམག་མི་གང་བཞག།
ལགས་སོ་ད་དེའི་ཉིན་གང་ལ་ཡང་གཙུག་ལག་ཁང་གི་ཕྱི་ལ་ཡང། བར་སྐོར་གྱི་ནང་ལོགས་དགའ་ལྡན་དགོན་པའི་དགེ་འདུན་པ་ཚོས་དབུ་ཁྲིད་དེ་ལྷ་སའི་སེར་སྐྱ་མི་མང་ནས་ངོ་རྒོལ་ལས་འགུལ་སྤེལ་བཞིན་པའི་སྐབས་དེར། གཙུག་ལག་ཁང་ནང་ལ་རྒྱ་མིའི་དམག་མི་འཛུལ་ཏེ་སེར་སྐྱ་མང་ཚོགས་ཚོའི་ཐོག་ལ་ཉེས་རྡུང་བཏང་པ་སོགས་ཀྱི་གནས་ཚུལ་དེ་ཚོ་བརྙན་པར་ཡང་ཕྱི་ལ་ཡང་ལག་སོན་བྱུང་ཡོད་རེད། སྐབས་དེ་དུས་གཙུག་ལག་ཁང་ནང་ལོགས་ལ་ད་ཁྱེད་རང་ཡོད་ཙང། སེར་སྐྱ་མི་མང་ག་ཚོད་ཅིག་ནང་ལོགས་ལ་ཡོད་མེད་དང་དེ་ནས། རྒྱ་མིའི་དམག་མི་ག་ཚོད་ཅིག་སླེབས་ཡོད་ནམ། ད་དེའི་སྐབས་ལ་ཡང་ནང་ལོགས་ལ་ཡང་ཨ་ནི། ད་དགེ་འདུན་པ་དང་ཨ་ནི་ད་ག་ནང་བཞིན་མི་མང་མང་པོ་ཞེ་པོ་འདུག། ད་ཚང་མ་ལོ་པའི་ཆུ་ནི་རྔམ་དྲག་དང་ད་ཞེད་སྣང་ཁོ་རེ་གང་ལ་པའི་ཆུ་ནི་པའི་ཡ་ཡ་དྲོད་མ་མ་དྲོད་ཨ་ནི་ཁ་ཆེམས་ཐོག་ཁ་ནི་མ་ཨ་ནི་ཁ་ཤས་ཆོམ་ཉེ་དེ་འདྲ་ཡི་བྱུང་སོ་ཨ་ནི་མ་ཨ་ནི་ད་ཆུ་ནི་ད་ན་ལོག་ལ་ཡ་བལྟས་དུས་ད་ནི་ན་ལོག་གི་ད་གིན་དུས་བ་དང་ཨ་ནི་ཉི་མ་ལས་མ་ང་བྱེད་ལ་ད་མ་ཨ་ནི་ཁང་དེ་ཤ་སྟེང་ཤོད་བར་སོང་པའི་མ་ཨ་ནི་ཁང་བྱེད་ཆུ་ནི་བལ་བྱེད་མ་ཨ་ནི་བརྒྱ་ཕྲག་ཡོད་ས་རེད་བསམ་བསམ་བྱེད་ཀྱི་འདུག་ཆ་ཚང་ལོ་དམག་མི་གང་བྱས་ཨ་ནི་ཚང་མ་ལོ་ལག་པ་ལ་ཡག་ཁོང་ཚོ་གི་ད་དྲག་ཆས་ཀྱི་ཆས་དང་ཨ་ནི་ཁོ་ཚོའི་ཕུབ་དང་ཨ་ནི་ལྕགས་རྒྱུག་ད་དེ་འདྲ་འཁྱེར་བྱས་ཁ་ཤས་ནི་མེ་མདའ་འཁྱེར་ཡག་འདུག་ཨ་ནི་ད་དཔེ་འདི་མཐོང་ཚད་ལོ་ལ་ཡག་ཨ་ནི་རྡུང་རྡེག་གཏོང་ཡག་ད་ཁ་ཤས་འཇུ་བཟུང་བྱེད་ཡག་ཨ་ནི་ད། གཙོ་བོ་ནི་ཁོ་ཚོས་འཇུ་བཟུང་བྱེད་ཡག་རེད་བཞག་འཇུ་བཟུང་བྱེད་ཐུབ་པ་དེ་བྱེད་འཇུ་བཟུང་བྱས་ཨ་ནི་བསྡམས་བཀྱིགས་བྱས་ནས་ཁྲིད་པ་རེད། ཨ་ནི་ད་དེ་མ་ཡིན་པར་བྲོས་ཐར་མི་དེ་ཚོ་ནི་ཨ་ནི་བོད་ཚང་མ་ལོ་ཅིག་ཉེས་དག་མ་རག་པ་ཧ་ལམ་མི་འདུག་འོ་འདུག་སེ་བྱས་ནས་ཨ་ནི་ཉེས་དག་འབྲི་རེ་ཅིག་རེད། རེད་འོ་ན་དེ་དུས་སྨོན་ལམ་སྐབས་སུ་ཡིན་དུས་ཙམ་པ་ད་སྨོན་ལམ་ཐོག་ལ་བླ་མ་ཆེ་གྲས་སུ་དབུ་བཞུགས་གནང་དེ་དུས་སྐབས་དེ་དུས་ད་སྡེ་དྲུག་རིན་པོ་ཆེ།

བྲོས་སའི་ལམ་ཁག་ཚང་མ་ལ་རྒྱ་མིའི་དམག་མི་གང་ནས་ལག་པ་ལ་ཡང་ལྕགས་ཀྱི་གཟེ་མ་ར་མགོ། ལྕགས་རྒྱུག་སྒང་ལ་ཡང་ད་གཟེ་མ་ར་མགོ་ཡོད་མཁན་གྱི་དེ་འདྲའི་ལག་ཆ་དེ་འདྲ་མང་པོ་འཁྱེར་བསྡད་ཨ་ནི་ཁོང་ཚོས་ལྕགས་ཕུབ་དང་དེ་འདྲ་འཁྱེར་ནས་དཔེ་གང་བསྡད་བཞག་ཨ་ནི་ལམ་ཁ་ལ་དཔེ་ཚང་མ་ལོ་མཐོང་ཚད་ལོ་ལ་གཞུ་གི་འདུག་ཨ་ང་རང་ཚོས་དེ་འདྲ་བསམ་ཚོད་བྱས་ནས་ད་རང་བར་འདུག་དེ་ནས་ནུས་ཤུགས་ཡོད་པ་བཏོན་ནས་ཨ་ནི་དེ་ནས

ཁྲག་དེ་ཚོ་ཕར་བྲོས་བྱས་ཨ་ནི་དཔེ་འབུག་དེ་ཡར་བཅུག་བྱས་ཨ་སོང་རྒྱུག་བྱས་པ་རེད། ཨ་ནི་དེ་ནས་ཨ་རིག་ས་དེའི་ནང་ལ་ཡར་ཆུ་ཚོད་ཁ་ཤས་དེར་བསྡད་ཨ་ནི་ད་ངོ་རྒོལ་གྱི་ལས་འགུལ་དེ་མཇུག་བསྒྲིལ་བཞག་ཨ་ནི་དེ་ནས་ཕྱི་ནང་བར་གསུམ་དྲ་ཚས་གཡས་གཡོན་ཚང་མ་ལོ་ཨ་ནི་རྒྱ་མིའི་དྲག་ཆས་དམག་མི་གང་བྱས་ལམ་ཁ་ཚང་མ་ལོ་བཀག་བསྡད་བཞག་ཅིག་འདུག་ག་ས་ག་ནས་ཨ་ནི་ནང་གི་ད་པ་ལགས་དེས་ཨ་ནི་དེ་གསུང་གི་འདུག་དེ་དུས

ལྷ་སའི་གཙུག་ལག་ཁང་གཡས་གཡོན་དང་འདི་འདྲས་ཀྱི་གནས་སྟངས་ག་འདྲས་རབ་ཅིག་ཡིན་ན། ཨོ་ད་གཡས་གཡོན་ལ་ཡག་ད་ཅི་ནས་ག་ས་ག་ལ་བས་ནི་ད་བར་སྐོར་གཡས་གཡོན་དང་རྡོ་རྡོ་དང་དུ་བ་གི་དུ་ཞག་དང་ཨ་ནི་དེ་ནང་བཞིན་གྱི་རྡོ་བ་ཆག་རོ་དང་འདི་འདྲས་ཀྱི་གང་བསྡད་ཤག་ད་ཨ་ནི་ལམ་ཁ་ལ་ཡིན་ན་ད་ཧ་ལམ་མི་མང་ཅིག་རང་མཐོང་ཡག་མེད་ར་བ་ཟེ་ད་ཨ་ནི་དམག་མིའི་མོ་ཏྲ་དང་ཨ་དམག་མི་དང་ད་དེ་འདྲས་ཀྱི་གང་བྱས་ཨ་ནི་ས་ཚིགས་ག་ས་ག་ལ་ཡ་ཨ་ནི་མོ་ཏྲ་ཀ་ཡི་ཤ་ཨ་དམག་མིའི་མོ་ཏྲ་དང་ཨ་ནི་དམག་མི་དང་ཉེན་རྟོག་པ་དང་དེ་འདྲས་ཀྱི་ཁ་གནོན་ཡོད་སྟབས། ཁོང་ཚོ་ཁྱུ་ཁྱུ་བྱས་ནས་ག་ས་ག་ལ་གང་བསྡད་པ་དང་ཨ་ནི་མི་མང་མང་པོ་ཅིག་ད་ག་ས་བས་དོ་བ་རྨས་བསྡད་འགྱོ་དང་ཨ་ནི་སྨན་ཁང་གི་མོ་ཏྲ་དང་དམག་མི་གིས་ད་བཙོན་པ་བླུགས་སའི་མོ་ཏྲ་དང་དེ་འདྲས་ཀྱི་གང་བསྡད་འགྱོ་ད་དེའི་སྐབས་ལ་ཡ་ད་གནས་སྟངས་དེ་འདྲས་རབ་ཅིག་འདུག།

ཡང་དེ་དུས་ཀྱི་གནས་སྟངས་གཅིག་ངོ་སྤྲོད་གནང་སྟེ་ཨ་ནེ་སེ་ར་ལ་ཕར་ཕེབས་ཚར་ནས་ཡང་དཀའ་ངལ་མང་པོ་ཞིག་འཕྲད་ཡོད་ཀྱི་རེད་པ། ལགས་ལགས་སེ། ཨོ།
ད་དེའི་རྗེས་ལ་ཡང་ལྷག་ཙམ་ད་ཕི་ནས་དེང་སང་བོར་མ་ཐུབ་རྗེས་དེ་ནས་སེ་ར་ལ་ཡང་ཕར་བཅར། དེའི་རྗེས་ལ་ཡང་ཨ་ནེ་གནས་སྐབས་གཅིག་རིང་ཁ་ང་ལ་དཀའ་ངལ་གང་ཡང་བྱུང་མ་སོང་ཨ་ནེ་ཁོང་ཚོས་ད་ངའི་གནས་སྟངས་འདི་ཧ་མ་གོ་བ་རབ་ཅིག་ཡིན་ན་ཅིག་བྱས་ཡིན་ཟེར། གཙོ་བོ་དེ་ག་རེ་ཟེར་ན་ངའི་དགེ་རྒན་དེ་ཨ་ནི་སེ་རའི་ད་ལས་སྣེ་ཅིག་གི་གྲས་རེད་ཨ་ནི་སེ་རའི་དྲུང་ཡིག་རེད་ཨང་ཁོ་རང་ཡིན་པ་ཡིན་ན་ད་འབྲེལ་ཡོད་ཀྱི་ད་སེ་ར་གི་ལས་དོན་རུ་ཁག་དང་ད་དེ་ཚོ་ཚང་མ་ལ་འབྲེལ་བ་ཡག་པོ་འདུག་ཨ་ཨང་དེ་འདྲས་ཡིན་ཅིག་ཆོག་ཅིག་བྱས་ཨ་ནི་ད་ངའི་ངོ་རྒོལ་ང་རང་ད་དེ་གི་ལྷ་སའི་ངོ་རྒོལ་ནང་ལ་ཡ་ཨ་ནི་ཁོང་ཚོའི་བརྙན་པར་དང་དེ་འདྲས་ནང་ལ་ཆུད་མེད་པ་ཡིན་ན་ག་འདྲས་ཡིན་ན་ད་དེ་ང་རྩད་གཅོད་ད་ནི་གང་ཡང་བྱུང་མ་སོང། རྩད་གཅོད་ད་ནི་གང་ཡང་བྱུང་མ་སོང་ཨ་ནི་ལོ་ཁ་ཤས་བྱུང་ག་ཁས་ཨ་ནི་དེ་ནས་གྱ་བརྒྱད་ལོ་ནས་བྱས་དགུ་བཅུ་གོ་དགུ་བཅུ་ཐམ་པ་བར་དུ་ཨ་ནི་ལོ་དེའི་ནང་ལ་ཡ་རྩད་གཅོད་ད་ནི་གང་ཡང་བྱུང་མ་སོང་དེ་ནས་དེ་རྗེས་ལ་ཡ་ཨ་ནི་དེའི་སྔས་ལ་ཡ་ངོ་རྒོལ་ནང་ལ་ཞུགས་མཁན་དེའི་ནང་ལ་ཡང་ཐེ་གཏོགས་ཡོད་བསྡད་མཁན། ཨ་ནེ་དེ་ཚོ་ཚང་མ་ལ་ཨ་ནེ། དགོན་པ་སོ་སོའི་ལས་དོན་རུ་ཁག་དང་ཨ་ནེ་དེ་ཚོ་གི་ཐོག་ནས་རྩད་གཅོད་ཞིབ་ཕྲ་བཏང་བཏང་ཡག་གི་ད་ལས་འགུལ་ཅིག་སྤེལ་སོང་ང། ཨ་དེ་འདྲས་ཡོད་དུས་ད་ནས་ཨ་ནེ། རྟགས་ཡག་པོ་མི་འདུག་ངའི་དགེ་རྒན་གྱིས་རྟགས་ཡག་པོ་མི་འདུག་ཨ་ནེ་རྩད་གཅོད་མང་པོ་བཏང་གི་འདུག་ཨ་ནེ་གནས་ཚུལ་ཡག་པོ་ཡོང་ས་མ་རེད་ཞེས་ནས་དེ་ནས་ང། རྒྱ་གར་ལ་ཡང་བཏང་ཡག་ལ་ཡང་ཁོང་གིས་ཐབས་ཤེས་དང་ཨ་ནེ་རྒྱ་གར་ལ་འཁྲིད་མཁན་མི་དེ་འདྲའི་བཙལ་བྱས་ཨ་ནེ་དགུ་བཅུ་གོ་གཅིག་གི་ལོ་ལ་ཡང་རྒྱ་གར་ལ་ཡང་ཨ་ནེ་བྲོས་བཏང་པ་རེད། དེ་རིང་དུས་ཚོད་ཀྱི་རྐྱེན་པས་ལས་རིམ་འདི་ད་གར་མཇུག་སྒྲིལ་ཞུ་གི་ཡིན། ལས་རིམ་རྗེས་མའི་ནང་རྒྱལ་མཚན་ཆོས་གྲགས་ལགས་ཕྱིར་རྒྱ་གར་ལ་བྲོས་བྱོལ་དུ་ཕེབས་པའི་ལམ་བར་དུ་དཀའ་ངལ་སོགས། བོད་མི་བྲོས་བྱོལ་བའི་དཀའ་ངལ་གྱི་སྐོར་ལ་མུ་མཐུད་བགྲོ་གླེང་ཞུ་གི་ཡིན། ལས་རིམ་འདི་གསན་པར་ཐུགས་རྗེ་ཆེ།